གོ་ལ་ཆི་ཨི་མེ། འདི་བོད་ད་ལོ་འདི་གུ་ཏོ་ཅ་ཤེབ་ད་ལོའི་ཅ་འདི་ཚོའི་ཚུགས་ཐུང་གུ་བོད་མེ་མ་ལུ་ཅ་རི་ཡིན་པའི་ཞག་དི་ཨི་མེ། ཉིན་གཅིག་ཉིན་གཅིག་འདི་ཨ་ལུ་འདི་མ་འགྲོ་མ་འགྲོ་འཇོ་ས་ང་ཅི་གི་མཐོང་མེད། འདི་ཚོ་མེ་མཐོང་འདི་ཡོད་བདག་དུས་འདི་བས་འདི་ཕམ་པིན་ཆ་འདི་ཚོའི་གའི་མནའ་མ་སེམས་མེད་གི་སེམས་ཅོག་འདི་འཇོ་བོ་མེད།

ང་གི་ཆེ་ཁ་ར་ལུ་ལས་གཞོམ་གྱིས་གོ་ལས། ད་ད་འདི་སུ་མེད་གི་ཆེ་ཕམ་པིན་ཆ་འདི་ཆུ་ལུ་ལབ་ནི་ཨིན། འདི་གི་གུ་ལས། ཆེ་ཕམ་པིན་ཆ་འདི་ཆུ་གི་སེམས་འདི་མ་དགའ་བོ་ཆ་འདི་པའི་གཞུག་འདི་པའི་འོང། འདས་པའི་འོ་ད་དུས་འདི་པའི་ང་ཆེ་ཕམ་པིན་ཆ་འདི་ཆུ་གི་ལས་གཞོམ་གྱིས་པའི་ད་རས་ག་གྱིས་གོ་ལས་ཤེས་ནི་མ་སུ་ལབ་ལྷུ་གྱིས་པའི་ཅིན། ཇོན་གི་ལིའུ་དང་པོ་གི་ཨང་དང་པོ་ལས་ཅ་མི་འདི་གི་གཅུས་གཞུས་སིན་སིན་ང་ཆེ་གི་ལས་གཞོམ་གྱིས་པའི

འདི་སུ་མེད་ཀྱི་ཤར་ལྷོ་རྒྱུད་བསྡུ་བའི་ཆོག་ཨི། འདི་སུ་མེད་ཀྱི་ཤར་ལྷོ་ག་དུས་ཀྱི་གཏན་ལྷོ་རྒྱུད་ཨི་ན་འདི་ཀྱི་གོ་ལའི་ང་བཅས་ཀྱི་སེམས་གཙོ་བསྡུ་བའི་ཉེམ་རུ་ཆེ་བ་ཅིན་མ་གྲོགས་མ་གྲོགས་ཀྱི་ལོ་རྒྱུས་དུས་ཚོད་ང་བཅས་ཁ་ར་གི་ཧ་གོ་སོབ། ཉིན་གཅིག་གི་ཚེ། འདི་སུ་མེད་སྐྱོན་བཅོས་ཀྱི་སྐུ་མདུན་ལོ་ང་བཅས་ཀྱི་ཇོ་འདི་ང་བཅས་ཀྱི་ག་དུས་སུ་མེད་ཀྱི་འདི་སུ་མེད་ཀྱི་མི་འདི་ཚོས་ཀྱི་ཤར་གྱི་ལུས་འདི།

ད། མར་ཡམ་གྱི་དུས་སུ་མོས་ལག་ལེན་ཐབས་དང་བསྟུན་ནས་བས་མ་རེམ་གྱི་དམག་འདི་ག་ཨིན་ནཱ་སི་ལ་བུར་བྱས་པའི་ཕྱིན། ཡན་ཅིན་བྷོ་ཇ་འདི་ག་ཨིན་ནཱ་སི་ལ་བུར་བྱས་པའི་ཕྱིན་ག་ཨིན་མོ། ཇོ་སེབ་ཨིན། འདི་ཇོ་སེབ་ཨིན། ད་ཅོ་ར་ཅི་པི་ར་དོ་རུ་ང་ཅིག་ལྟ་དེ་ཇོ་ད་ལུ། ཉིན་གཅིག་གི་ཚེ། མར་ཡམ་འདི་ཨེ་ལི་ཇ་བེད་ཀྱི་ཕྱི་ན་ལུ་ཇོ་ད་ལུ། འདི་གང་ལེ་ར། ག་གི། ན་མ་སེ་མའི་བྷོ་ག་ལུ་ན་མ་སེ་མའི་པ་ཡི་ག། འདི་ཁ་ལུ། མར་ཡམ་གི་ཕོ་ཁ་ལུ། འདི་ཨ་ལུ་འདི་པ་ཨི། འདི་ཨ་ལུ་འདི་ག་ཅིག་བསྟན་ལུས་ཆུང་ཆུམ་ཨི་ན། འདི་སྐྱོན་བཅོས་ཀྱི་སྐ་ཨི། ད་ད་མ་ར་ང་ཅག་གི་ལས་གཞོམ་བྱེད་པའི་ཧ་གོ་ནི་གི་བསྟན་ལུ། ང་ཅག English ཁ་ལས་ཏའུ་ཏའུ་ལུ། ཡང་བྱེད་པ་འབྲུ་བི་ཁ་ལས་ཏའུ་ཏའུ་ལུ། ང་ཅག་ཀ་ཀ་འདི། མནའ་མ་སེམས་མའི་སེམས་ལུ་མ་མ་ལུ། མནའ་མ་སེམས་མའི་གི། ཁྲ་ད་ལུའི་ལུ་འཇུག་ནི་ཨི་ཟེར་ལ་བའི་ལུ་འཇུག་ང་ཅག་ཧ་གོ་དེ་བའི་ཡུལ་མེད་ན། ད་ག་ཅིག་གི་དོན་ལུ་འཇུག་ནི་ཨི་ན། ད

ང་ཆེ་ག་ར་ལོ་ལབ་དོ་ཆེ་ར་གི་ཆ་རོ་ཏོ་ཆ་ག་ག་ཡོད་ག། ཆེ་ར་གི་ཆིམ་ས་དུས་ཚོད་ག་ག་ཡོད་ག། ཨ་ཞ་ཨ་ཉི་དུས་ཚོད་ག་ག་ཡོད་ག་དུས་ཚོད་ལོ་ལོག་ཆིག་ལོག་ཆིག་ར། དེ་ཀོན་ཆོས་དཀའ་གི་ནང་ཞིང་ཆེ་གི་ཧ་གོ་དེ་ཇོ་བོ་དང་མཐུན་ནི་བས་ཀོན་ཆོས་གི་ཐུང་ཉིད་ཆེ་གི་སེམས་གི་ནང་ན་ལས་ར་ལ་ལན་ཐབས་དེ་བྱེད་མི་གོ་ལ་བས་ཀོན་ཆོས་གི་བྱིན་རླབས་གུ་བྱིན་རླབས་ཆེ་ག་རོ་ལ་ན་དེ་བས་ཡུས།

ཧིང་དང་བི་ཀི་ལེ་ར་ཀ་དྲི་ག་སོགས་ཡོད་ལོག་ད་རུ་ར་གཉན་སེན་སྣ་བོ་རྣོ་བའི་གི་རེ་བ་ཡོད་སེ་ཤུ་ནི་ཨིན་ད་རི། སོ་ནམ་ཐ་ཡི་ང་ད་ཅི་ག་ལེ་རིམ་ན་ལུ་ཅ་མ་ཏོང་སྣ་མེ་ད་གཉན་སེན་སྣ་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨིན་ལོག་དེ་ར་ང་ཅེ་ད་ཅི་ག།